འདོད་པའི་ཡོན་ཏན་ལན་ཚྭའི་ཆུ་དང་འདྲ་ཇི་ཙམ་སྤྱད་ཅིང་སྲེད་པ་འཕེལ་བར་འགྱུར། གང་ལ་ཞེ་སྡང་སྐྱེ་བའི་དངོས་པོ་གང་ལ་ཞེན་ཆགས་སྐྱེ་བའི་དངོས་པོ་རྣམས་འཕྲལ་ལ་སྤོང་བ་རྒྱལ་སྲས་ལག་ལེན་ཡིན། ད་དེ་ནས་ཤེས་རབ་ཀྱི་བསླབ་པ་དག་གང་དག་སྟོང་ཉིད་དགོངས་གསོལ་བ་འདི་རེད། ཇི་ལྟར་སྣང་བ་འདི་དག། རང་གི་སེམས། འོ་དེ་ཇི་ལྟར། སྣང་བ་འདི་དག་རང་གི་སེམས། སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས་ཡིད་ལ་མི་བྱེད་རྒྱལ་སྲས་ལག་ལེན་ཡིན། ད་དེ་ལ་ཡང། མཉམ་གཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ་དང་རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་གཉིས་ཕལ་ཆེར་ཡོང་གི་ཡོད་ས་རེད་དེ་ཡང་ད་མཉམ་གཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ། དངོས་སུ་རྒྱལ་སྲས་ཐོགས་མེད་བཟང་པོ་ཕལ་ཆེར་སེམས་ཙམ་པའི་ལྟ་བ། འོ། ཐོག་ལ་ཡང་ལྟོས། ཐུགས་འདྲིས་ཆེན་པོ་ཡོད་ཅིག་ཡིན་ས་རེད། གང་ལྟར་དབུ་མ་པའི་ལྟ་བར་ཆ་བཞག་ནས། དབུ་མ་རང་རྒྱུད་པའི་ལྟ་བ་དེ་ཕལ་ཆེར་ད་དེ་དུས་དེའི་ཚེ་དེའི་དུས་དེ་ཡང་གྲགས་ཆེན་པོ་རེད་འདུག་ག། ཇི་ཙམ་བ་དེ་འདྲ་ཡིན་དུས། ཇི་ལྟར་སྣང་བ་འདི་དག་རང་གི་སེམས། ད་སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཡང་ད quantum physics ཀྱིས་ཤེས་ཀྱི་འདུག་ག།

བཟང་པོ་དང་ངན་པོ། བཟང་ངན་གྱི་སྤུ་རིས་སུ་ཕྱེ་ནས་ཅིག་བལྟས་བསྡད་མཁན་གྱི་སེམས་དེ་སེམས་ཉིད་གདོད་ནས་སྤྲོས་པའི་མཐའ་དང་བྲལ། དེ་ཉིད་ཤེས་ནས་གཟུང་འཛིན་མཚན་མ་རྣམས་ཡིད་ལ་མི་བྱེད་རྒྱལ་སྲས་ལག་ལེན་ཡིན། དེ་མཉམ་གཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ་དེ་རེད་ཤག་ད་དེ་ནས་རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་དེ་ཡིད་དུ་འོང་བའི་ཡུལ་དང་འཕྲད་པ་ན་དབྱར་གྱི་དུས་ཀྱི་འཇའ་ཚོན་ཇི་བཞིན་དུ་མཛེས་པར་སྣང་ཡང་བདེན་པར་མི་བལྟ་ཞིང་ཞེན་ཆགས་སྤོང་བ་རྒྱལ་སྲས་ལག་ལེན་ཡིན། སྡུག་བསྔལ་སྣ་ཚོགས་རྨི་ལམ་བུ་ཤི་ལྟར་འཁྲུལ་སྣང་བདེན་པར་བཟུང་བས་ཨ་ཐང་ཆད། དེ་ཕྱིར་མི་མཐུན་རྐྱེན་དང་འཕྲད་པའི་ཚེ། འཁྲུལ་པར་ལྟ་བ་རྒྱལ་སྲས་ལག་ལེན་ཡིན། མཉམ་བཞག་ནམ་མཁའ་ལྟ་བུ་དང། རྗེས་ཐོབ་སྒྱུ་མ་ལྟ་བུ་ཟེར་དེ་འདི་རེད་ཤག། འོ་དེ་སྟེ། བྱང་ཆུབ་འདོད་པས་ལུས་ཀྱང་བཏང་དགོས་ན་ཕྱི་རོལ་དངོས་པོ་རྣམས་ལ་སྨོས་ཅི་དགོས། དེ་ཕྱིར་ལན་དང་རྣམ་སྨིན་མི་རེ་བའི། སྦྱིན་པ་གཏོང་བ་རྒྱལ་སྲས་ལག་ལེན་ཡིན།

ཚུལ་ཁྲིམས་མེད་པར་རང་དོན་མི་འགྲུབ་ན་གཞན་དོན་སྒྲུབ་པར་འདོད་པ་གད་མོའི་གནས། དེའི་ཕྱིར་སྲིད་པའི་འདུན་པ་མེད་པ་ཡི་ཚུལ་ཁྲིམས་སྲུང་བ་རྒྱལ་སྲས་ལག་ལེན་ཡིན། དགེ་བའི་ལོངས་སྤྱོད་འདོད་པའི་རྒྱལ་སྲས་ལ། གནོད་བྱེད་ཐམས་ཅད་རིན་ཆེན་གཏེར་དང་མཚུངས། འོ་ད། བྱེད་ཀྱི། བྱང་ཆུབ་སེམས་དཔའི།

དེའི་ཕྱིར་ཀུན་ལ་ཞེ་འགྲས་མེད་པ་ཡི་བཟོད་པ་བསྒོམ་པ་རྒྱལ་སྲས་ལག་ལེན། རང་དོན་འབའ་ཞིག་སྒྲུབ་པའི་ཉན་རང་ཡང། མགོ་ལ་མེ་ཤོར་བཟློག་ལྟར་བརྩོན་མཐོང་ན། འགྲོ་ཀུན་དོན་དུ་ཡོན་ཏན་འབྱུང་གནས་ཀྱི། བརྩོན་འགྲུས་རྩོམ་པ་རྒྱལ་སྲས་ལག་ལེན། ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས། གཟུགས་མེད་བཞི་ལས་ཡང་དག་འདས་པ་ཡི་བསམ་གཏན་བསྒོམ་པ་རྒྱལ་སྲས་ལག་ལེན་ཡིན་གསུངས་ནས།

གཟུགས་མེད་བཞི་ལས་ཡང་དག་བསམ་གཏན་བསྒོམ་པ་རྒྱལ་སྲས་ལག་ལེན། ཤེས་རབ་མེད་ན་ཕ་རོལ་ཕྱིན་ལྔ་ཡིས་རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་པས་ཐབས་དང་ལྡན་ཞིང་འཁོར་གསུམ་མི་རྟོག་པའི་ཤེས་རབ་བསྒོམ་པ་རྒྱལ་སྲས་ལག་ལེན།